ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་ཚན་པའི་གོ་སྒྲིག་འོག་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་མི་གནས་ཡུལ་ས་གནས་ཁག་ཅིག་གི་ནང་ལ་ཡང་ད་བོད་པའི་ཕྲུ་གུའི་ཕ་མ་ཚོ་ལ་ཡང་ཕྲུ་གུ་གསོ་སྐྱོང་བྱེད་ཕྱོགས་ཀྱི་ཐད་ལ་ཟབ་སྦྱོང་ཞིག་གནང་ཡོད་པ་ལྟར། དེའི་སྐོར་ལ་ཡང་གླེང་མོལ་ཞུ་བ་ཡིན་ཨ་ནི་གླེང་མོལ་ཞུ་ས་དེ་ནི་བཙན་བྱོལ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་ཚན་པའི་འགན་འཛིན་དྲུང་འཕར་རྒན་བསྟན་འཛིན་རྡོ་རྗེ་ལགས་རེད་རྒན་བསྟན་འཛིན་རྡོ་རྗེ་ལགས་བཀྲ་ཤིས་བདེ་ལེགས།
བཀྲ་ཤིས་བདེ་ལེགས་ཀུན་བཟང་ལགས་བཀྲ་ཤིས་བདེ་ལེགས། ཉེ་ཆར་སྤྱི་ཟླ་བརྒྱད་པའི་ནང་ལ་ཡང་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་རྒྱ་གར་ལྷོ་ཕྱོགས་ཁུལ་གྱི་ད་སམ་བྷོ་ཊའི་ཁྱབ་ཁོངས་ཀྱི་སློབ་གྲྭ་ཁག་རེད་ཨ་ནི་རྡ་ས་བོད་ཁྱིམ་ཁྱབ་ཁོངས་ཀྱི་སློབ་གྲྭ་ཁག་ཅིག་བཅས་ཀྱི་ཕྲུ་གུའི་ཕ་མ་ཚོ་ལ་ཡང་ད་ཕྲུ་གུ་གསོ་སྐྱོང་བྱེད་ཕྱོགས་ཀྱི་ཐད་ལ་ཟབ་སྦྱོང་ཅིག་གནང་འདུག་ཨ་ནི་ད་ཕྲུ་གུ་གསོ་སྐྱོང་བྱེད་ཕྱོགས་ཀྱི་ཟབ་སྦྱོང་དེ་གནང་མཁན་སུ་ཡིན་དང་ཨ་ནི་དེ་བཞིན་ཟབ་སྦྱོང་དེ་ལྟ་བུ་གནང་དགོས་པའི་དགོས་པ་རྒྱུ་མཚན་ག་འདྲ་ཅིག་ལ་གཟིགས་བྱས་གནང་བ་ཡིན་ནམ་ཨ་ལེས་ངོ་སྤྲོད་ཅིག་གནང་དང། ལགས་སོ་ཀུན་བཟང་ལགས་ད་ཐོག་མར་ཨ་རིའི་རླུང་འཕྲིན་གསན་མཁན་ཚང་མ་ལ་ཨེ་ནས་ཐོག་མར་ད་ང་རང་སྒེར་དང་ཨེ་ནས་བོད་མི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་ཚབ་ཞུས་བྱས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན་ད་ད་ལྟ་ཀུན་བཟང་ལགས་ཀྱིས་བཀའ་འདྲི་གཉིས་འདྲ་བོ་ཅིག་གནང་སོང་དེའི་ནང་ལོགས་ལ་དང་པོ་འདི་ཨ་ནེ་ཟབ་སྦྱོང་གནང་མཁན་སུ་ཡིན་པ་དང་ད་ག་ནང་བཞིན་གྱི་ཟབ་སྦྱོང་དེ་གི་དགོས་པ་རྒྱུ་མཚན་ག་རེ་ཡིན་པས་ལབ་ནས་ད་དྲི་བ་གཉིས་ཤིག་འདུག་ད་དེའི་ནང་ལོགས་ནས་ཐོག་མར་ངེད་ཀྱིས་ཨ་ནེ་ཟབ་སྦྱོང་འདི་གནང་དགོས་པའི་རྒྱུ་མཚན་ག་རེ་ཡིན་མིན་འདི་གཅིག་ངས་ཐོག་མར་ངོ་སྤྲོད་ཞུས་ན་བསམ་གྱི་འདུག་འདིའི་ཐད་ལ་ངས་ཞུས་པ་ཡིན་ན་ད་ང་ཚོ་སློབ་གྲྭའི་ནང་ལ་ཡོད་པའི་གི་ཕྲུ་གུ་ཚོ་ལ་ཨ་ནི་གང་ཅིའི་སྲོལ་རྒྱུན་དང་དེང་རབས་ཟུང་འབྲེལ་གྱི་ཨ་ནི་ཤེས་ཡོན་ཚད་ལྡན་ཅིག་སྤྲད་ཡག་དེ་ད་ཤེས་རིག་ལས་ཁུངས་བཞུགས་རེད་བོད་མི་སྒྲིག་འཛུགས་ཀྱི་ད་དམིགས་ཡུལ་གཙོ་བོ་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ་དེ་འདྲའི་གི་ད་ཚད་དང་ལྡན་པའི་གི་ཨ་ནི་སྲོལ་རྒྱུན་དང་དེང་རབས་ཟུང་འབྲེལ་གྱི་ཤེས་ཡོན་ཨ་ནི་བརྒྱུད་སྤྲོད་བྱེད་པ་ལ། ཨ་ནེ། མི་རྒྱུ་གཉིས་ཀྱི་ཆ་རྐྱེན་མང་པོ་ཅིག་ད་ཚང་དགོས་ཀྱི་ཡོད་རེད། ཨ་དེའི་ནང་ལོགས་ནས་ད་དཔེར་ཆ་བཞག་པ་ཡིན་ན་ད་བསླབ་གྲྭའི་ནང་ལོགས་འདྲ་བོ་ཆ་བཞག་པ་ཡིན་ན་ཆ་རྐྱེན་གལ་ཆེ་ཤོས་འདི་ད་དགེ་རྒན་དང་ཨ་ནི་དགེ་རྒན་གྱི་སློབ་ཁྲིད་ཆགས་བསྡད་ཀྱི་ཡོད་རེད། ཨ་ནི་ཆ་རྐྱེན་གཉིས་པ་འདི་ད་བསླབ་གྲྭའི་ཕྱི་དེའི་ཁོར་ཡུག་ནང་ལ་བལྟས་པ་ཡིན་ན། ཨེ་ཕ་མ་འདི་ཆགས་བསྡད་ཀྱི་ཡོད་རེད་བྱས་ཙང། ད་བསླབ་གྲྭའི་དགེ་རྒན་གྱི་ཅིག་སློབ་ཁྲིད་ཡར་རྒྱས་བཏང་ཡག་རེད་ཁོ་རང་ཚོ་གི་ཆེད་ལས་ཡར་རྒྱས་བཏང་ཡག་རེད་དེ་འདྲའི་གི་ཐོག་ལ། ཤེས་རིག་ལས་ཁུངས་ཀྱིས་ད་དུས་ནས་དུས་སུ་ཨ་ནི་ཟབ་སྦྱོང་དང་ད་སྦྱོང་བརྡར་རེད་ད་ག་ནང་བཞིན་གྱི་གྲོས་བསྡུར་རེད་ད་ཚོགས་འདུ་ལ་སོགས་པའི་གི་ཨ་ནི་ལས་རིམ་མང་པོ་ཅིག་གོ་སྒྲིག་ཞུས་དང་ཞུ་བཞིན་པ་རེད། ཕྲུ་གུ་གཉིས་པ་དེའི་ཕ་མ་ཆགས་བསྡད་ཀྱི་ཡོད་དུས་ཕ་མ་ཚོ་ལ་ཡང་ཅིག་ཕྲུ་གུ་གསོ་སྐྱོང་དང་འབྲེལ་བའི་གི་ཟབ་སྦྱོང་དེ་གལ་ཆེན་པོ་ཅིག་གཟིགས་ནས་ཨ་ནི་ཤེས་རིག་ལས་ཁུངས་ཀྱི་ད་ལྟའི་བར་གྱི་ལོ་ཁ་ཤས་ཤིག་ནང་ལ་ང་ཚོ་གོ་སྒྲིག་བྱས་ཡོད་རེད། དམིགས་བསལ་གྱི་ཟབ་སྦྱོང་འདི་ལྟ་བུ་དགོས་ཡས་ཀྱི་རྒྱུ་མཚན་མང་པོའི་ནང་ལོགས་ནས་ངས་ཁ་ཤས་ཅིག་ཞུས་པ་ཡིན་ན་དང་པོ་དེ་ལ་ཨ་ནི་ག་ཅེས། ཕྲུ་གུ་གི་ཤེས་ཡོན་ཐོག་ལ་དགེ་རྒན་བསླབ་གྲྭའི་ནང་ལོགས་ཀྱི་དགེ་རྒན་དང་ད་འགན་འཛིན་གྱི་འགན་ཡོད་པ་གཞིར་བཟུང། ཕྲུ་གུའི་ཕ་མ་ལ་ཡང་འགན་གཅིག་པ་གཅིག་རྐྱང་ཡོད་རེད། དེ་འདྲ་སོང་ཙང་ཕ་མ་དང་ཕྲུ་གུ་བར་གྱི་འབྲེལ་ལམ་ཡར་རྒྱས་གཏང་ཡ། ད་ག་ནང་བཞིན་གྱི་ཕྲུ་གུ་གི་འཚར་ལོངས་ནང་ལ་ཁོ་རང་ཚོ་གྱི་ད་བརྒྱུད་རིམ་གཅིག་ལོ་ཚོད་ལ་རན་པའི་གི་ཁོ་རང་ཚོ་གྱི་འཚར་ལོངས་འདི་ཤེས་དགོས་ཡ། ད་ག་ནང་བཞིན་གྱི་ཕ་མ་ཚང་མ་ལ་གང་ཅིག་ཕུགས་རྒྱང་རིང་པོའི་གི་སོ་སོའི་ཕྲུ་གུ་འཚར་ལོངས་བྱེད་པའི་གི་བརྒྱུད་རིམ་ནང་ལོགས་ལ་ཕུགས་རྒྱང་རིང་པོའི་གི་དམིགས་ཡུལ་འཛིན་གྱི་ཡོད་རེད་དེ་ཚོ་ཡང་ཤེས་དགོས་ཡ་ཨ་ནི་ད་ག་ནང་བཞིན་གྱི་ད་དུས་རྒྱུན་དུ་ང་ཚོ་ཚང་མའི་གི་ཁ་རྒྱུན་ལ་ཡོད་རེད་གང་ཅིག་ང་ཚོའི་ཕྲུ་གུ་དེ་ཨ་ནི་ཡ་རབས་བཟང་སྤྱོད་ལྡན་པའི་གི་ཕྲུ་གུ་ཅིག་གསོ་སྐྱོང་བྱེད་དགོས་རེད་ཟེར་ན་ནི་དེ་གཅིག་རེད་ད་ག་ནང་བཞིན་གྱི་ཨ་ནི་ཕྲུ་གུ་གི་ཤེས་ཡོན་ཐོག་ལ་ཨ་ནི་ཕ་མས་ཀྱིས་ཡང་དོ་ཁུར་ག་རེ་ག་རེ་གནང་དགོས་ཡོད་རེད་ད་ནང་བཞིན་གྱི་སླབ་གྲྭའི་ནང་ལ་ཨ་ནི་བྱེད་སྒོ་རྣམ་གཞག་ག་རེ་ག་རེ་འགྲོ་གི་ཡོད་རེད་དེའི་ཐོག་ལ་ཡང་ཕ་མས་ཀྱིས་ཨ་ནི་དོ་ཁུར་ག་ཚོད་གནང་དགོས་ཡོད་མེད་ད་དེ་ཚོ་ཚང་མ་གཅིག་ཕ་མ་གཅིག་ཡིན་པའི་ཆ་ནས་སོ་སོའི་ཕྲུ་གུ་གི་འཚར་ལོངས་ཀྱི་བརྒྱུད་རིམ་ནང་ལ་འདི་ཚང་མ་ཤེས་དགོས་ཡ་གལ་ཆེན་པོ་ཡིན་པ་སོང་ཙང་ད་རྒྱུ་མཚན་སྣ་ཚོགས་ལ་བརྟེན་བྱས་ཨ་ནི་ང་ཚོའི་གི་ད་ལན་གྱི་ཟབ་སྦྱོང་འདི་ཚོ་གོ་སྒྲིག་ཞུས་པ་རེད་ད་ད་ལྟའི་ཆ་ལ་འདྲ་བོ་ཆ་བཞག་པ་ཡིན་ན་ང་ཚོ་དཀའ་ངལ་ཅིག་ད་ག་རེ་ཡོད་རེད་ཞུས་པ་ཡིན་ན་ད་སྔ་མ་ང་ཚོ་ད་ང་རང་འདྲ་བོ་ཆ་བཞག་པ་ཡིན་ན་ང་ཚོ་ཆུང་དུས་འཚར་ལོངས་བྱས་པའི་སྐབས་སུ་རེད་ད་ག་ནང་བཞིན་གྱི་ད་ང་འདྲ་བོ་གི་ཨ་ནི་ཕྲུ་གུ་མང་པོ་ཅིག་འཚར་ལོངས་བྱས་པའི་སྐབས་སུ་ཨ་ནི་སོ་སོའི་གི་ཕ་མ་ཡོད་རེད་ད་ག་ནང་བཞིན་གྱི་ད་ཨ་ཁུ་ཨ་ནེ་ལ་སོགས་པ་ཨ་ཞང་དང་ད་ཅིག་དེ་འདྲའི་གི་གཉེན་ཚན་མང་པོ་ཅིག་ད་གང་ཅིག་མཉམ་འདུས་གི་ཁྱིམ་ཚང་ཅིག་གི་ནང་ལ་འཚར་ལོངས་བྱེད་གི་ཡོད་རེད་ད་དབྱིན་སྐད་ཐོག་ནས་ཞུ་བ་ཡིན་ན Joint Families ཞུ་རེད་པ་དེ་འདྲའི་ཅིག་གི་ནང་ལ་འཚར་ལོངས་བྱེད་པའི་སྐབས་སུ་ཅིག་ཕྲུ་གུ་འཚར་ལོངས་བྱེད་པའི་གི་ཁོར་ཡུག་བཟང་པོ་ཅིག་གི་ནང་ལོགས་ལ་འདུག་སེ་ནས་ཡོང་གི་འདུག་ཨེ་ནི་ཕ་མ་རེད་སྤུན་མཆེད་རེད་ད་མང་པོ་ཅིག་གི་གཉེན་ཉེ་ཚན་མང་པོ་ཅིག་གི་འགན་ཁྱེར་བྱས་ཕྲུ་གུ་འཚར་ལོངས་བྱེད་ཀྱི་ཡོད་རེད་ད་ད་ལྟ་ང་ཚོ་ལ་གདོང་ལེན་བྱེད་དགོས་ཡས་ཀྱི་དཀའ་ངལ་ཆེན་པོ་ཞིག་ག་རེ་ཞུས་པ་ཡིན་ན། ད་ད་ལྟ་ཨེ་ནི། ཁྱིམ་ཚང་འདི་གཅིག་དུད་ཚང་ཆུང་ཆུང་ཅིག་ཆགས་བསྡད་ཀྱི་ཡོད་རེད་གང་ཅེ་མང་པོ་ཅིག་ད་ཅིག་ཤེས་ཡོན་གྱི་གནས་ཚད་ཡར་རྒྱས་འགྲོ་བྱས་ཨེ་ནི་ལས་ཀ་བྱེད་ཀྱི་ཡོད་རེད་ལས་ཀ་བྱེད་པའི་གི་བརྒྱུད་རིམ་ནང་ལོགས་ལ་གང་ཅེ་ཕྲུ་གུ་གསོ་སྐྱོང་བྱེད་མཁན་དེ་ཕ་མ་མ་གཏོགས་གཅིག་ད་ཨ་ཁུ་ཨ་ནེ་ལ་སོགས་པ་ད་གཅིག་སྤོ་བོ་རྨོ་མོ་ལ་སོགས་པ་དེ་འདྲས་མེད་ཙང། ད་དེ་འདྲས་ཀྱི་ཡང་གདོང་ལེན་བྱེད་དགོས་ཡས་ཀྱི་གནད་དོན་མང་པོ་ཞིག་རེད་ད་རྒྱུ་མཚན་སྣ་ཚོགས་ལ་བརྟེན་བྱས་ད་ང་ཚོའི་གི་ད་ལྟའི་ཟབ་སྦྱོང་དེ་གོ་སྒྲིག་ཞུ་བ་ཡིན་ཟེར་ནས་ཞུ་ཡས་ཡིན། ལགས་ལགས་སོ་ཨ་ནི་ཟབ་སྦྱོང་དེ་གནང་མཁན་སུ་ཡིན་ན།
ལགས་སོ། ད་ད་ལྟ་ཟབ་སྦྱོང་གནང་མཁན་འདི་དཔེ་གནད་འགག་ཆེན་པོ་ཅིག་ཆགས་འདུག་ག་རེ་ཟེར་ན། ད་ང་ཚོ་རྒྱ་གར་འདྲ་བོ་ཆ་བཞག་པ་ཡིན་ན། དེང་སང་ཅིག་དགེ་རྒན་ལ་ཟབ་སྦྱོང་གནང་མཁན་རེད་ཕ་མ་ལ་ཟབ་སྦྱོང་གནང་མཁན་རེད་དེ་ནང་བཞིན་གྱི་ད་ཅིག་བསྟི་གནས་མང་པོ་ནང་ལོགས་ལ་ཟབ་སྦྱོང་གནང་མཁན་དེ་འདྲ་མང་པོ་ཞེ་པོ་ཅིག་ཐོན་ཡོང་གི་རེད་དེ། ད་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཕ་མ་སྣ་ཚོགས་ཡོད་རེད་ཨ་ནེ་ཅིག། ཤེས་ཡོན་གྱི་གནས་ཚད་ཡིན་ན་རེད་འབྲི་ཀློག་གི་གནས་ཚད་ཡིན་ན་རེད་ཅིག་མཐོ་དམན་སྣ་ཚོགས་ཡོད་ཙང། ང་རང་ཚོའི་གི་ཕ་མ་དང་རེ་འབོད་ཡོད་བ་ང་ཚོའི་ཕ་མའི་གི་ཅིག་ག་རེ་ལབ་ད་ནང་མི་རྒྱབ་ལྗོངས་རེད་དེ་འདྲའི་གི་གནས་སྟངས་ཚང་མ་རྒྱུས་ལོན་ཡོད་བ་འདི་བོད་པ་རང་ངོས་ནས་ནི་བོད་པའི་གི་ཆེད་ལས་པ་རང་གི་ངོས་ནས་ཟབ་སྦྱོང་དེ་གལ་ཆེན་པོ་ཞིག་ང་ཚོ་ངོས་འཛིན་བྱེད་གི་ཡོད་རེད་དེ་འདྲའི་སོང་ཙང་ང་ཚོའི་ཤེས་རིག་ལས་ཁུངས་ནས་ད་འདས་པའི་གི་ལོ་གཉིས་གསུམ་ཞིག་ནང་ལོགས་ལ་ད་ལྟ་ང་དྷརམ་ས་ལ་ལ་རྟེན་གཞི་བྱས་པའི་འཇམ་དབྱངས་ཤེས་ཡོན་ཞབས་ཞུ་ཁང་ཟེར་ལབ་ནས་ད་ཁོ་རང་ཚོ་དབྱིན་ཇིའི་སྐད་ཐོག་ནས Manjushri Educational Services ཞུ་གི་ཡོད་རེད་ཁོ་རང་ཚོ་འདྲ་བོ་ཆ་བཞག་པ་ཡིན་ན་ཅིག་ཆུང་བྱིས་པའི་དུས་སུ་ཨ་ནེ་ཕྲུ་གུ་གི་འཚར་ལོངས་དང་འབྲེལ་བའི་གི་ཤེས་ཡོན་རེད་ད་དེ་དང་འབྲེལ་བའི་གི་ཅིག་རྒྱུ་ཆ་གོ་སྒྲིག་བྱས་རེད་དཔེ་དེབ་རྩོམ་སྒྲིག་བྱས་རེད་དེ་འདྲའི་མང་པོ་ཅིག་ཕྱག་ལས་གནང་གི་ཡོད་དུས་ཡང་དེ་འདྲའི་གི་ཐོག་ནས་ཁོ་རང་ཚོ་མཉམ་དུ་འབྲེལ་ལམ་བྱས་ཁོ་རང་ཚོ་གི་ཅིག་ཟབ་སྦྱོང་གི་ནང་དོན་དེ་ཚོ་གོ་སྒྲིག་བྱས་ཨེ་ང་ཚོ་མཉམ་དུ་འབྲེལ་བ་ཞུས། དེ་འདྲའི་གི་ཐོག་ནས་ད་ང་ཚོའི་ཟབ་སྦྱོང་གནང་མཁན་འདི་ནི་ད་ལྟ་རྡ་རམ་ས་ལ་རྟེན་གཞི་བྱས་པའི་འཇམ་དབྱངས་ཤེས་ཡོན་ཞབས་ཞུ་ཁང་ཡིན། འདིའི་ནང་ལོགས་ཀྱི་ད་ཟབ་སྦྱོང་གནང་མཁན་ཆ་ཚང་ཅིག་བོད་རིགས་རྐྱང་ཡིན་ཟེར་ནས་ཞུ་ཡ་ཡིན། ལགས་ལགས་སོ། ཨ་ནི་ཨ། ད་ལྟ་ཨ། ཟབ་སྦྱོང་གནང་ས་གཙོ་བོ་ས་གནས་གང་དང་གང་དུ་ཡིན་དང། ཨ་ནི་ཨ། དེ་ནང་བཞིན་ཨ་ནི།

སྦེལ་ལ་ཀོབ་པི་དང་ལྷོ་ཕྱོགས་གཞིས་ཆགས་ཁག་ལྔ། འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད་སྦེལ་ཀོབ་ཀྱི་ད་ལྟ་ལུགས་བསམ་དང་ཨ་ནི་བདེ་སྐྱིད་སླར་གསོ་ཟེར་ལབ་ནས་གཞིས་ཆགས་གཉིས། ཆགས་ཀྱི་ཡོད་རེད་དེ་ནང་བཞིན་གི་ཀོ་ལེ་གྷལ་གྱི་དོན་ལྡན་གླིང་རེད་ཨེ་ནི་ཧུན་སུར་རབ་རྒྱས་གླིང་མོན་གོ་འདོད་རྒུ་གླིང་ཟེར་ལབ་ནས་གཞིས་ཆགས་ཆེན་པོ་ལྔ་ཅིག་ཆགས་ཀྱི་ཡོད་རེད་ད་འདིའི་ནང་ལོགས་ལ་སློབ་གྲྭ་མང་པོ་ཆེ་ཆུང་མ་འདྲ་བ་མང་པོ་ཞེ་པོ་ཅིག་ཡོད་རེད་དེ་ཚོའི་ཆ་ཚང་ལ་ང་ཚོ་འདུག་སེ་བྱས་ནས་ཟབ་སྦྱོང་གོ་སྒྲིག། ཞུས་ཐུབ་པ་བྱུང་ཡོད་རེད་དེ་ཡང་ཕལ་ཆེར། ད་གལ་སྲིད་ངས་མ་ནོར་བ་ཡིན་ན་ཕྱི་ཟླ་བརྒྱད་པའི་གི་ཚེས་ཉི་ཤུ་རྩ་གཅིག་ནས་བྱས་རྗེས་ཚེས་སུམ་ཅུ་བར་དུ་ང་ཚོ་ཟབ་སྦྱོང་གོ་སྒྲིག་བྱས་ཡོད་རེད། དེ་ནས་ཟབ་སྦྱོང་ད་ཅིག་གནང་སྟངས་གནང་ལུགས་འདྲ་བོ་ཆ་བཞག་པ་ཡིན་ན། གང་བྱས་ཟབ་སྦྱོང་གི་ནང་དོན་གཙོ་བོ་འདྲ་བོ་འདི་ད་ཕྲུ་གུ་གསོ་སྐྱོང་གི་གལ་གནད

སློབ་སྟོན་པ་གིས་མར་དྲི་བ་བཏང་ཁོ་རང་ཚོ་གིས་ཡང་དྲི་བ་བཏང་བྱས་ལན་གནང་ཡ་ལ་སོགས་པ་དེ་འདྲའི་གི་ཐོག་ནས་ང་ཚོ་ད་ལན་གྱི་ཟབ་སྦྱོང་དེ་ཚོ་གོ་སྒྲིག་བྱས་ཡིན་ཟེར་ནས་ཞུ་ཡ་ཡིན། ལགས་ལགས་སོ། ཨ་ནེ་ཨ། ད་ད་རེས་ཀྱི་ཟབ་སྦྱོང་དེའི་ནང་ལ་ཡང་ད་མཉམ་ཞུགས་གནང་མཁན་ཕ་མ་ག་ཚོད་བྱུང་ཡོད་དང་ཨ་ནེ། དེ་བཞིན་ཟབ་སྦྱོང་དེ་གནང་བ་ད་རེས་ཐོག་མར་དེ་ཆགས་ཀྱི་ཡོད་དང་ཡང་ན་དེ་སྔར་ཐེངས་འགའ་ཤས་གནང་མྱོང་ཡོད་ན། ལགས་སོ། ད་དེ་རིང་གི་ཟབ་སྦྱོང་འདི་ད་གིན་ངས་གོང་དུ་ཞུས་ཡིན་རུང་བ། གངས་ཅན་ལྷོ་ཕྱོགས་ཀྱི་གཞིས་ཆགས་ཁག་ལྔ་ནང་ལ་ང་ཚོ་འདིར་ཕྱིན་ནས་ཟབ་སྦྱོང་གོ་སྒྲིག་བྱས་ཡོད་རེད། ད་འདི་ཕྱི་ཟླ་བརྒྱད་པའི་གི་ཟབ་སྦྱོང་ཙམ་མ་རེད་ད་ད་ནི་ཕྱི་ཟླ་དྲུག་པ་ནང་ལ་ཡང་ང་ཚོ་ཟབ་སྦྱོང་འདི་འདྲའི་ད་ག་རང་གི་ནང་དོན་འདི་ཐོག་ལ་ང་ཚོ་གོ་སྒྲིག་བྱས་ཡོད་རེད་འདིའི་འདི་ཕྱི་ཟླ་དྲུག་པ་ནང་ལོགས་ལ་ང་ཚོ་མ་ན་ལི་ལ་ཟབ་སྦྱོང་གཅིག་དང་ཨན་ད་ག་ནང་བཞིན་གི་ལ་དྭགས་ཁུལ་གྱི་ཕ་མ་རྣམས་ལ་ང་ཚོ་གོ་སྒྲིག་བྱས་ཡོད་རེད། ད་ང་ཚོ་ད་ལན་ཕྱི་ཟླ་དྲུག་པའི་ནང་གི་ཟབ་སྦྱོང་དང་ཨན་ཅིག་མི་རྒན་ལྷོ་ཕྱོགས་གཞིས་ཆགས་ཁག་ལྔ་གི་ཨན་ཟབ་སྦྱོང་གི་ད་ཕ་མ་ཆ་ཚང་ཅིག་བསྡོམས་པ་ཡིན་ན་ཕ་མ་གཅིག་སྟོང་དུ་ཕྱིན་ནས་ཁྱོན་བསྡོམས་ཕ་མ་གཅིག་སྟོང་མཉམ་ཞུགས་བྱེད་ཐུབ་པ་བྱུང་ཤག་དེ་ནི་ད་གིན་ངས་ཞུ་བ་ནང་བཞིན་རེད་ང་ཚོའི་ད་ལན་གྱི་ཟབ་སྦྱོང་འདི་དེ་རིང་ཐོག་མ་འགོ་བཙུགས་པ་དེ་འདྲ་གའི་མ་རེད་ང་ཚོ་ཉིས་སྟོང་ཉི་ཤུ་གི་ཕྱི་ཟླ་གཉིས་པ་གསུམ་པ་དེ་བར་གཅིག་ནས་ང་ཚོ་འགོ་བཙུགས་བྱས་ཟབ་སྦྱོང་འདི་ད་ཐེངས་ཁ་ཤས་ཅིག་ང་ཚོ་གོ་སྒྲིག་བྱེད་ཐུབ་པ་བྱུང་ཡོད་རེད་ད་འདས་པའི་གི་ལོ། བཞིའི་ནང་ལོགས་ལ་ཐེངས་གསུམ་དེ་སྔོན་ལ་ང་ཚོ་གོ་སྒྲིག་བྱས་ཚར་རེད། ང་ཚོ་ཉིས་སྟོང་ཉི་ཤུ་གི་ཕྱི་ཟླ་གསུམ་པ་ནས་ཉིས་སྟོང་ཉི་ཤུ་རྩ་གཅིག་བར་དུ་ང་ཚོ་ཏོག་དབྱིབས་གཉན་རིམས་ཀྱི་རྐྱེན་པས་ཀྱི་ཟབ་སྦྱོང་འདི་གོ་སྒྲིག་བྱས་ཐུབ་ཡོད་མ་རེད་མ་གཏོགས་ཉིས་སྟོང་ཉི་ཤུ་ལོ་ལ་ཐོག་མར་ཡང་ང་ཚོ་ལྷོ་ཁུལ་གྱི་གཞིས་ཆགས་ཁག་ལྔ་གི་ཕ་མ་ཕལ་ཆེར་བཞི་བརྒྱ་བདུན་ཅུ་ལྷག་ཅིག་ལ་ང་ཚོ་གོ་སྒྲིག་བྱས་ཤག་ཨན་ད་ག་ནང་བཞིན་འདི་ཉིས་སྟོང་ཉི་ཤུ་རྩ་གཅིག་རྩ་གཉིས་ལོ་ལ་ཡང་ཕ་མ་བཞི་བརྒྱ་ལྔ་བཅུ། འདིའི་ནང་ནས་ང་ཚོ་རྡ་རམ་ས་ལ་ཁུལ་གྱི་ཕ་མ་དང་བིར་དང། དེ་ནས་ཅོན་ཏ་ར། ད་དེའི་གཡས་གཡོན་གྱི་ཕ་མ་ཚོ་ལ་ང་ཚོ་གོ་སྒྲིག་བྱས་ཡོད་རེད། ཟླ་ཉིན་འདྲ་བོ་ཆ་བཞག་པ་ཡིན་ན་ང་ཚོ་ཕྱི་ཟླ་དགུ་བ་དང། དེ་འདྲའི་ཅིག་ལ་ང་ཚོ་བྱང་ཤར་ཁུལ་གྱི་ད་ལྟ། མེའོ་ཆོས་འཕེལ་གླིང་རེད་ད་ག་ནང་བཞིན་གི་ཏེ་ཟུ་དར་རྒྱས་གླིང་བསྟན་འཛིན་སྒང། ཨན་ད་ག་ནང་བཞིན་གི་ད་ལྟ་རྒྱ་གར་གྱི་དབུས་ཁུལ་ལ་ཡང་གཞིས་ཆགས་ཆུང་ཆུང་དེ་འདྲས། ཨོ་རི་ས་ཕུན་ཚོགས་གླིང་རེད་མན་པ་ཕན་བདེ་གླིང། ཨན། ད་ལྟ་བཱན་དཱ་ར་དར་རྒྱས་གླིང། ཨོ་དེ་འདྲས་ཀྱི་ཨ་ནི་གཞིས་ཆགས་ཁྱོན་བསྡོམས་ད་མི་འདྲ་བ་ཕལ་ཆེར།

ང་ཚོ་ད་ལྟ་བར་དུ་གཅིག་ཟབ་སྦྱོང་འདི་ཚོ་གོ་སྒྲིག་བྱེད་ཐུབ་པ་བྱུང་ཤག་ད་ང་ཚོ་ཟབ་སྦྱོང་གི་ནང་དོན་འདྲ་བོ་ཆ་བཞག་པ་ཡིན་ན་ཡང་ཐོག་མར་ང་ཚོའི་གི་ཟབ་སྦྱོང་དམིགས་ཡུལ་དང་པོ་དེ་གང་ཅིའི་ཕྲུ་གུ་གི་ཤེས་ཡོན་ཐོག་ལ་ཕ་མས་ཀྱིས་དོ་ཁུར་ག་འདྲས་གནང་དགོས་ཡོད་མེད་ད་ག་ནང་བཞིན་གི་སློབ་གྲྭའི་ནང་ལོགས་ལ་ཤེས་ཡོན་དང་འབྲེལ་བའི་གི་བྱེད་སྒོ་རྣམ་གཞག་ལ་ཕ་མས་ཀྱིས་འགན་འཁུར་ག་འདྲས་གནང་དགོས་ཡོད་མེད་དེ་འདྲའི་བྱས་བྱས་ང་ཚོ་འགོ་བཙུགས་རེད་ཡང་ཟབ་སྦྱོང་ཚུགས་ཀྱི་ཚུགས་ཀྱི་ལ་ཕ་མའི་གི་དགོངས་འཆར་བསྡུ་རུབ་བྱེད་ཀྱི་བྱེད་ཀྱི་ལ་ཡང་ཟབ་སྦྱོང་གི་ནང་དོན་འདི་ཚོ་ལ་ཡང་ང་ཚོ་ཁ་སྣོན་བྱེད་ཀྱི་བྱེད་ཀྱི་དུས་ཀྱི་དགོས་མཁོ་ལ་བསྟུན་བྱས་ཡང་ཁ་སྣོན་ཞུ་གི་ཞུ་གི་བྱས་བྱས་ང་ཚོ་འདུག་སེ་བྱས་ནས་ད་ད་ལྟ་བར་དུ་ང་ཚོ་ཟབ་སྦྱོང་ཐེངས་ད་ད་ལན་འདི་ཐེངས་བཞི་པ་འདྲ་བོ་ཆགས་གཅིག་ལོ་ལོ་བརྩིས་པ་ཡིན་ན་ད་ཐེངས་བཞི་པ་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་ཟེར་ནས་ཞུ་ཡས་ཡིན།
ལགས་ལགས་སེ། ད་ད་ལྟ་གོང་དུ་གསུངས་པ་ནང་བཞིན་རེད། འདས་པའི་ལོ་གསུམ་བཞིའི་ནང་ལ་ཡང་ཨ་ནེ་བོད་མི་གནས་ཡུལ་ས་གནས་ཁག་གི་ནང་ལ་ད་ཕྲུ་གུའི་ཕ་མ་ཧ་ལམ་ཉིས་སྟོང་དྲུག་བརྒྱ་མིན་ཙམ་ཅིག་ལ་ཨ་ནེ་ད་ཕྲུ་གུ་གསོ་སྐྱོང་བྱེད་ཕྱོགས་སྐོར་ལ་ཟབ་སྦྱོང་འདི་འདྲའི་རབ་དང་རིམ་པ་གནང་འདུག་ཨ་ནེ་འདི་འདྲ་ཟེར་དུས་ཙམ་པ་ད་ཟབ་སྦྱོང་འདི་ཚོའི་ནང་ལ་མཉམ་ཞུགས་གནང་མཁན་གྱི་ཕ་མ་ཚོས་ཟབ་སྦྱོང་དེ་ལ་དོ་སྣང་ཆེ་ཆུང་དེ་ག་ཚོད་གནང་གི་འདུག་ད་འདི་སྤྱི་ཡོངས་ཀྱི་ང་ཚོས་ཅིག་བསྡོམས་འདྲ་བོ་གཅིག་བརྒྱབ་པ་ཡིན་ན་དོ་སྣང་ག་ལ་གང་འཚམ་ཡག་པོ་གནང་གི་ཡོད་པའི་གི་ཚོར་བ་དེ་བྱུང་སོང། གཅིག་ནི་ང་ཚོས་ད་ལྟ་བར་དུ་ཟབ་སྦྱོང་གོ་སྒྲིག་བྱས་པ་དེ་ཆ་ཚང་ཅིག་ང་ཚོས་ཐོག་མར་ཤེས་རིག་ལས་ཁུངས་ཀྱི་མ་གཞིས་ཆགས་ཁག་ལ་ང་ཚོའི་དུས་ཚོད་དེ་འདྲའི་དེ་འདྲའི་ཅིག་ལ་ཨ་ནེ་ཕ་མ་ལ་ཨ་ནེ་ཅིག་ཟབ་སྦྱོང་གོ་སྒྲིག་བྱེད་ཀྱི་འཆར་གཞི་ཡོད། ཨ་དེ་འདྲ་སོང་ཙང་ཕ་མ་ག་ཚོད་སུ་མཉམ་ཞུགས་བྱེད་ཀྱི་ཡོད་མེད་ཀྱི་ཐོ་གཞུང་ཅིག་ང་ཚོས་བསྡུ་གི་ཡོད་རེད་དེ་ཡང་ང་ཚོ་ཅིག་ནང་དོན་ངོ་སྤྲོད་བྱེད་ཨ་ནི་དེ་ནས་མ་ཟབ་སྦྱོང་ཕུལ་མཁན་སུ་ཡིན་མིན་དེ་ཚོ་ཡི་ངོ་སྤྲོད་བྱེད་དེ་འདྲ་བྱེད་དུས་ཀ་ནི་ཕ་མ་ཚོ་དང་དུ་བླངས་བྱས་ཨ་ནི་ཁོ་རང་ཚོ་དེ་ག་ཞིག་མཉམ་ཞུགས་བྱེད་མཁན་ཞིག་ལ་ནི་ང་ཚོ་གྲངས་ཐོ་འཇོག་གི་ཡོད་རེད་ཨ་གྲངས་ཐོ་འཇོག་པ་གཞིར་བཟུང་གི་གང་ཅི་བརྒྱ་ཆ་བརྒྱད་ཅུ་དགུ་བཅུ་ཅིག་ཆ་ཚང་ཞིག་ད་གྲངས་ཐོ་ཕུལ་བ་གཞིར་བཟུང་གི་མཉམ་ཞུགས་གནང་གི་འདུག་དེ་གི་རང་བཞིན་གྱི་ག་རེ་སྟོན་གྱི་འདུག་ཟེར་ན་ཁོ་རང་ཚོ་ཟབ་སྦྱོང་འདི་ལ་ཨེ་ནས་ཅིག་དོ་སྣང་ཆེན་པོ་བྱེད་ཀྱི་ཡོད་པ་དང་ཨེ་དེ་མ་ཟད་ཟབ་སྦྱོང་ནང་ལོགས་ལ་ཕ་གིའི་ཟབ་སྦྱོང་ཁྲིད་པའི་སྐབས་སུ་ཡང་ང་ཚོའི་གི་ཟབ་སྦྱོང་སློབ་སྟོན་པ་ཚོས་གི་ཁོ་རང་ཚོ་གི་ང་ཚོ་ལ་དགོངས་ཚུལ་གནང་བའི་སྐབས་སུ་ད་ག་རང་གསུང་གི་འདུག་གང་ཅི

ལགས་ལགས་སེ། ཨ་ནི་དེ་ནས་ད་ཁྱེད་རང་གིས་བྱས་པ་ཡིན་ན་ད་ཟབ་སྦྱོང་འདིའི་ནང་ལ་ཡང་ད་མཉམ་ཞུགས་གནང་མཁན་ཕྲུ་གུའི་ཕ་མ་ཚོར་ལ་ཨ་ནི་ད་རེས་ཀྱི་ཟབ་སྦྱོང་འདི་བརྒྱུད་ནས་ཕན་ཐོགས་ག་ལ་གང་འཚམ་ཅིག་བྱུང་སོང་དགོངས་ཀྱི་འདུག་པས། ལགས། རེད་རེད་ཤག་སྐུ་ཚང་ལགས་དེ་འདྲའི། འདིའི་ལྟ་སྟངས་གཉིས་འདུག། གཅིག། ཟབ་སྦྱོང་སློབ་སྟོན་པའི་ངོས་ནས་ཨ་ནི། ཟབ་སྦྱོང་སྤྲད་ཚར་བའི་རྗེས་ལ་སོ་སོས་ཀྱི་ཕ་མའི་ངོས་ནས་ཟབ་སྦྱོང་འདིའི་ནང་ལ་མཉམ་ཞུགས་ག་འདྲས་གནང་གི་ཡོད་མེད་དེ་འདྲས་ཀྱི་གཟིགས་ཚུལ་གཅིག་ཡོད་རེད། གཅིག། ད་ཤེས་རིག་ལས་ཁུངས་ཀྱི་ངོས་ནས་ཨ་ནི། ཆ་བཞག་པ་ནས་ད་ལན་འདྲ་བོ་ཆ་བཞག་པ་ཡིན་ན། ལྷོ་ཁུལ་གཞིས་ཆགས་ཁག་ལྔ་ནང་ལོགས་ལ་ཤེས་རིག་ལས་ཁུངས་ཀྱི་ང་ཚོ་སྐུ་ཚབ་ཡང་མི་རྒན་དངོས་སུ་བཅར་བྱས་ཨ་ནི། གཅིག། མཉམ་ཞུགས་བྱས་བྱས་ཨ་ནི། ཆ་ཚང་གཅིག་ནང་ལོགས་ལ་གོ་སྒྲིག་གནང་ཡོད་རེད། དེའི་སྐབས་སུ་ཡིན་པ་ཡིན་ན་ང་ཚོའི་འབྲེལ་ཡོད་ལས་བྱེད་ཡར། ལས་ཁུངས་ལ་ཕེབས་བྱས་ཕ་མའི་ངོས་ནས་མཉམ་ཞུགས་དཔེ་མི་སྲིད་ཡག་པོ་གནང་གི་འདུག་ཕ་མའི་ངོས་ནས་མཉམ་ཞུགས་གནང་བ་མ་ཟད་ང་ཚོ། ཟབ་སྦྱོང་གྲུབ་ཚར་བ་དང་ས་གནས་ག་བ་ལ་ཚར་གི་ཡོད་ན་དེའི་རྗེས་ལ་ཕ་མ་ཚོས་ཀྱི་ཟབ་སྦྱོང་དེ་ནས་ག་རེ་ཤེས་སོང་དེ་ནང་བཞིན་གྱི་སོ་སོ་ཚོས་ཀྱི་ཨ་ནི་དགོངས་འཆར་བསམ་ཚུལ་ག་རེ་ཡོད་པ་ཡིན་ན་གནང་རོགས་བྱེད་ཚུལ་ལ་འགྱུར་བ་ནི་དང་དུ་བླངས་བྱས་ཕ་མའི་ངོས་ནས་མཉམ་ཞུགས་བྱས་བྱས། གཅིག་ཟབ་སྦྱོང་སྤྲོད་སྟངས་ཡིན་པ་ཡིན་ནའི་དཔེ་མི་སྲིད་ཡག་པོ་འདུག་ལ་ཡག་བཟོ་དྲགས་པོ་དང་ད་ནང་བཞིན་གྱི་ཟབ་སྦྱོང་སྤྲོད་མཁན་བོད་རིགས་ཡིན་པ་འདི་གིས་ང་ཚོ་ལ་དཔེ་མི་སྲིད་ཕན་ཐོགས་པོ་བྱུང་སོང་ད་ནང་བཞིན་གྱི་ནང་དོན་གྱི་ཆ་ནས་ཡིན་པ་ཡིན་ན་ཡང་ང་ཚོ་དང་དཔེ་མི་སྲིད་རན་པོ་འདུག་ཁ་ཤས་ཀྱིས་སེམས་ཚོར་དྲག་པོས་མིག་ཆུ་བཏང་བྱས་ད་ནི་ཏན་ཏན་ང་ཚོ་ལ་དཔེ་མི་སྲིད་ཕན་ཐོགས་པོ་བྱུང་སོང་ངས་མ་ངེས་ཀྱི་ཐབས་ལམ་དེ་འདྲ་དེ་འདྲ་དེ་འདྲ་བསྟེན་ཡིན་ད་ཐབས་ལམ་འདི་ཚོ་ང་རང་ནོར་བཞག་ལབ་ནས་ཚོར་བ་རྣོན་པོའི་ཐོག་ནས་ཁོ་རང་ཚོ་གི་ཅིག་སྔོན་མ་ནོར་འཁྲུལ་བྱས་པ་དེ་ཚོ་གཅིག་འགྱོད་པ་སྐྱེས་པའི་གི་ཐོག་ནས་གསུང་ཡ་དང་ད་ནང་བཞིན་གྱི་ད་ལན་གྱི་ཐབས་ལམ་འདི་ཚོའི་ནང་ལོགས་ནས་ངས་འདི་འདི་འདི་ངེད་ཀྱིས་ཕལ་ཆེར་ངས་བྱེད་ཐུབ་ས་རེད་འདིས་ང་ལ་དཔེ་ཕན་ཐོགས་པོ་བྱུང་ཟེར་ལབ་ནས་ཁོ་རང་ཚོ་གསུང་མཁན་དེ་འདྲས་མང་པོ་བྱུང་གི་འདུག་དེའི་གི་བརྒྱུད་ནས་ཏན་ཏན་གང་ལ་གང་འཚམ་ཅིག་ཕན་ཐོགས་པོ་ཡོད་པ་དང་ད་ནང་བཞིན་གྱི་མང་པོ་ཅིག་གིས་ད་འདི་ཕ་མའི་གི་ཟབ་སྦྱོང་འདིའི་གི་ནང་དོན་འདིའི་སྒང་ལ་ད་དུང་ནང་དོན་དེ་འདྲས་དེ་འདྲས་དགོས་ས་རེད་ཨ་ནི་འདི་མ་འོངས་པ་ང་ཚོ་ལ་ཡང་བསྐྱར་གནང་རོགས་བྱེད་ཟེར་ལབ་ནས་གསུང་མཁན་དེ་འདྲས་འདུག་ད་ལན་ལྷོ་ཕྱོགས་གཞིས་ཆགས་ལྔ་ལ་ང་ཚོས་བསྐྱར་དུ་བཅར་ཡས་ཀྱི་རྒྱུ་མཚན་ཁོ་རང་གཙོ་བོ་གཅིག་ག་རེ་རེད་ཞུས་པ་ཡིན་ན་ང་ཚོ་ཉིས་སྟོང་ཉི་ཤུ་ཀྱི་ཕྱི་ཟླ་གསུམ་པ་ལ་ཟབ་སྦྱོང་སྤྲད་རེད་དེའི་རྗེས་ལ་ཡང་ཕ་མའི་གི་ངོས་ནས་བསམ་ཚུལ་དང་ང་ཚོ་ལ་དེ་ཤེས་རིག་ལས་ཁུངས་ལ་དགོངས་འཆར་དེ་འདྲ་ཕེབས་བྱས་ང་ཚོ་ལ་ཟབ་སྦྱོང་དེ་རིགས་དེ་ཡང་བསྐྱར་གནང་རོགས་བྱེད་ཟེར་ནས་གསུངས་པ་གཞིར་བཟུང་ཨ་ནི་ང་ཚོ་ད་རེས་ཡང་གཞིས་ཆགས་ཁག་ལ་མར་ཕེབས་རེད་དེ་འདྲ་སོང་ཙང་ཏན་ཏན་ཟབ་སྦྱོང་གི་ནང་དོན་གྱི་ཆ་ནས་རེད་ཨ་ནི་དེ་ནས་མར་ཟབ་སྦྱོང་སྤྲད་མཁན་ཡིན་པ་ཡིན་ན་རེད། ཨ་ནི་དེ་དང་འབྲེལ་བ་ཡོད་པའི་ཐོག་ནས་ཡང་གཅིག་ཟབ་སྦྱོང་སྤྲད་མཁན་གྱི་དཔེ་མཚོན་བྱ་སྟངས་དང་ཐོག་ནས་ཡིན་པ་ཡིན་ན་རེད་ཏན་ཏན་ཁོ་ཚོ་ཚང་མ་ལ་ཕན་ཐོགས་ཆེན་པོ་བྱུང་ཤག།
ལགས་ལགས་སེ་ད་ངས་མཐའ་དོན་དེ་ལ་ར། ད་ང་ཚོའི་བོད་པའི་དང། སྤུ་གུ་ཚོ། ང་ཚོའི་བོད་པའི་སྤུ་གུ་ཚོ་ཨ་ནི་མི་ཡ་རབས་སྤྱོད་བཟང་ཞིག་ཆགས་པ་ལ་ད་ཕ་མའི་ངོས་ནས་ར་ད་ཆ་རྐྱེན་རེད་ཡང་ན་མཐུན་འགྱུར་ལ་སོགས་པ་ཐབས་ཤེས་ག་རེ་གནང་དགོས་ཀྱི་ཡོད་རེད་དགོངས་ཀྱི་འདུག། སྤྱིར་བཏང་ད་ང་ཚོའི་ཟབ་སྦྱོང་སྐབས་སུ་ཡིན་པ་ཡིན་ན་ཡང་ང་ཚོའི་ཐབས་ལམ་སྣ་ཚོགས་ཅིག་ཁོ་རང་ཚོ་ལ་དང་པོ་ནས་ང་ཚོ་ཞུ་གི་ཡོད་རེད་པ། ད་ང་རང་སྒེར་ལྟ་བུ་ཅིག་ཆ་བཞག་པ་ཡིན་ན། ད་དུས་ནས་དུས་སུ་ང་ཚོ་རང་དབང་ཤོར་བྱས་ད་བཙན་བྱོལ་ནང་སླེབས་བསྡད་ཡོད་རེད་དེ་འདྲ་སོང་ཙང་ང་ཚོ་ལ་དམིགས་ཡུལ་ངེས་ཅན་ཅིག་ཡོད་རེད་ང་ཚོ་ག་རེ་བྱས་དེ་འདྲའི་བཙན་བྱོལ་ལ་འབྱོར་ཡོད་རེད་ཟེར་ལབ་ནས་ང་ཚོ་ལ་དམིགས་ཡུལ་ངེས་ཅན་ཅིག་ཡོད་རེད་དེ་འདྲ་སོང་ཙང་འདིའི་འདི་ཕ་མས་ཀྱིས་ག་ཅེས་སོ་སོའི་ཕྲུ་གུ་ལ་དུས་ནས་དུས་སུ་སློབ་སྟོན་བྱེད་དགོས་ཡ་དང་རྒྱུ་མཚན་འདི་ལ་བརྟེན་ནས་ཨ་ནི་ཕྲུ་གུ་སོ་སོའི་ངོས་ནས་ཤེས་ཡོན་སྒང་ལ་ཨ་ནི་དོ་སྣང་བྱེད་དགོས་ཡ་དང་འབད་བརྩོན་བྱེད་དགོས་ཡ་དེའི་སློབ་གསོ་རྒྱག་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ད་ཡིན་ནའི་ད་ལྟའི་གི་སྤྱི་ཚོགས་ནང་ལ་ད་ལྟའི་གི་གནས་སྟངས་དང་གཅིག་ད་ཆ་རྐྱེན་དང་དེ་ཚོ་ཚང་མ་ལ་བལྟས་ཡོང་བའི་སྐབས་སུ་ང་ཚོ་སློབ་གསོ་རྒྱག་པ་ལས་ལྷག་མིག་དཔེ་སྟོན་ཡ་དེ་ཕ་མ་རང་གི་ངོས་ནས་མིག་དཔེ་སྟོན་ཡ་དེ་དཔེ་མི་སྲིད་པ་གལ་ཆེན་པོ་རེད་ཤག་དཔེར་ན་ཆ་བཞག་པ་ཡིན་ན་ཨ་ནི། ཕྲུ་གུ་ལ་དེབ་ཀློག་དེབ་ཀློག་ལབ་ནས་སློབ་གསོ་བརྒྱབ་པ་ལས་སོ་སོས་དེབ་ཀློག་ནས་མིག་དཔེ་སྟོན་ཡ། ད་ག་ནང་བཞིན་གྱི་ད་གང་ཅི་དེ་འདྲ་ཆ་བཞག་པ་ཡིན་ན་དེང་སང་སླབ་སློབ་ཕྲུག་མང་པོ་ཅིག་ལ་ད་ཕྲུ་གུ་མང་པོ་ཅིག་ལ་དཀའ་ངལ་ག་རེ་ཡོད་རེད་ཟེར་ལབ་པ་ཡིན་ན། ཅིག་གི་དྲ་རྒྱ་ལ་མང་པོ་དོ་སྣང་སྤྲད་ཡ་དང་ཁ་པར་ལ་མང་པོ་འཐོམས་བསྡད་ཡ་དང་དེ་འདྲ་མང་པོ་ཅིག་ཡོད་རེད་བྱས་ཙང་ཕ་མས་ཀྱི་སློབ་གསོ་བརྒྱབ་པ་ལས་ལྷག་ཕ་མ་རང་གི་མིག་དཔེ་སྟོན་བྱེད་ཨ་ནེ་ཅིག་དང་དེབ་ཀློག་ཡ་ལ་སོགས་པ་ཨ་ནེ་ཁྱིམ་ཚང་གི་ཅིག་ལས་ཀའི་སྒང་ལ་མཉམ་ཞུགས་ཡག་པོ་བྱེད་ཡ་ལ་སོགས་པ་ཕ་མ་གཉིས་ཀས་ཀྱི་ཨ་ནེ་ཕྱག་ལས་ཀ་བྱེད་པ་ཡིན་ན་ཅིག་ལས་ཀ་གཉིས་ཀ་གི་གཅིག་མཚུངས་ཡག་པོ་གནང་ཡ་དང་དེ་འདྲས་ཀྱི་ཐོག་ནས་མིག་དཔེ་སྟོན་པ་ཡིན་ན་དེ་ནི་ཏན་ཏན་ཕྲུ་གུ་ཅིག་ཡག་པོ་ཆགས་ཀྱི་རེད་བསམ་གྱི་འདུག་དེ་ནས་གལ་ཆེ་ཤོས་ཅིག་ད་གང་ཅི་དུས་ནས་དུས་སུ་རྒྱལ་བ་རིན་པོ་ཆེས་ཀྱི་བཀའ་སློབ་མང་པོ་ཕེབས་ཀྱི་ཡོད་རེད་གང་ཅི་བོད་མི་ཡ་རབས་བཟང་སྤྱོད་ལྡན་པ་ད་ག་ནང་བཞིན་གྱི་འཇིག་རྟེན་སྤྱི་ལ་ཕན་བདེ་བསྒྲུབ་ཐུབ་ཡས་ཀྱི་ནུས་པ་དེ་ཡོད་རེད་ང་ཚོའི་རིག་གཞུང་བཟང་པོ་འདི་མི་ཉམས་རྒྱུན་འཛིན་བྱེད་དགོས་རེད་ཟེར་ལབ་ནས་གསུང་གི་ཡོད་རེད་དེ་འདྲའི་ཐོག་ནས་ཅིག་ཕ་མའི་ངོས་ནས། སྤྱི་ཚོགས་ཁྱིམ་ཚང་འདྲ་བོ་ཞིག་ག་ས་ག་ལ་ཡིན་ན་ཡང་ཅིག་བོད་སྐད་ཐོག་ནས་བཀའ་མོལ་གནང་ཡ་རེད་ད་ག་ནང་བཞིན་གྱི་སོ་སོས་ཀྱི་ད་ལྟ་གི་ངས་གོང་དུ་ཞུ་བ་ནང་བཞིན་རེད་མིག་དཔེ་སྟོན་ཡ་རེད་ད་ག་ནང་བཞིན་གྱི

ལགས་རེད། འདི་ལ་ངས་མོས་མཐུན་ཞུ་གི་ཡོད་རེད། ཨ་ལས། སྤུ་གུ་ཡག་པོ་ཅིག་ཡོང་བ་ལ་ཕ་མ་གཉིས་ཀ་སོ་སོས་ཀྱི་མིག་དཔེ་བསྟན་དགོས་ཡ་དེ་དངོས་གནས་དཔེ་མི་སྲིད་གལ་ཆེན་པོ་རེད་འདུག་ཨ། ཡ་རབས་བཟང་པོ་སྐད་ཆ་བཤད་སྟངས་ཡིན་ནའི་རེད་མི་ལ་གཞན་ཕན་སྒྲུབ་སྟངས་ཡིན་ནའི་རེད་དེ་འདྲའི་མིག་དཔེ་བསྟན་པ་ཡིན་ན་སྤུ་གུ་དེས་ཕ་མ་ལ་བལྟས་བྱས་མ་འོངས་པ་དེ་འདྲས་བྱེད་ཡའི་རེ་བ་ཆེན་པོ་འདུག་ཨ། ལགས་འོང། ཨ་ནི་ད་ག་ནང་བཞིན་ཕྲུ་གུ། སློབ་སྦྱོང་ཡག་པོ་བྱས་པ་ལ། དང་ཨ་ནི་ལས་ཀ་ཡག་པོ་བྱས་པ་དེ་ཚོ་ལ་ཡང་ཡང་བསྔགས་བརྗོད་ར་བྱེད་བྱེད་ཡ་ལ་སོགས་པ། ད་དེ་འདྲས་ཕ་མས་ཀྱི་ཆུང་ཆུང་ཆུང་ཆུང་དེ་འདྲས་མང་པོ་གནང་ཐུབ་ཡ་དེ་འདྲས་ཡོད་ར་བ་ཨ་ཕྲུ་གུ་ཡག་པོ་ཆགས་ཡ་ལ་ར་བ་རྒན་ལགས། ལགས་འོང་ཀུན་བཟང་ལགས་ད་འདི་ད་ག་རང་མཐོང་གི་འདུག་ར་བ་གང་ཅི་ང་ཚོས་སློབ་གསོ་རྒྱག་རྒྱག་པ་ལས་མིག་དཔེ་གཅིག་བསྟན་པ་ཡིན་ན་ཕན་ནུས་ཆེ་བ་ཡོད་པ་དེ་གསལ་པོ་ཞེ་པོ་ཅིག་རེད་ཤག་ཞོགས་ཀས་ཡར་ལངས་ནས་བཟུང་དགོང་དག་མ་མ་ཉལ་བར་དུ་གང་ཅི་ཕྲུ་གུ་མདུན་ལ་མི་གཉིས་ཡོད་རེད། དགེ་རྒན་གཅིག་དང་ཨ་ནེ་ཕ་མ། བྱས་ཙང་ད། སློབ་ཁྲིད་ཀྱི་དུས་ཡུན་འདིའི་ནང་ལོགས་ལ་དགེ་རྒན་གྱིས་མིག་དཔེ་བཟང་པོ་སྟོན་དགོས་ཡ། སློབ་ཁྲིད་བྱེད་སྟངས་བཀའ་མོལ་གནང་སྟངས་དགེ་རྒན་དགེ་རྒན་བར་ལ་འབྲེལ་བ་བཞག་ཙང་དགེ་རྒན་དང་ཕྲུ་གུ་བར་ལ་འབྲེལ་བ་བཞག་ཙང། དགེ་རྒན་གྱིས་ཕྲུ་གུ་ལ་བཀའ་མོལ་གནང་སྟངས་སྤྱི་ཡོངས་ཀྱི་དགེ་རྒན་གྱིས་མིག་དཔེ་ཅིག་སྟོན་དགོས་ཀྱི་ཡོད་རེད། ད་ནང་ལ་སླེབས་པའི་སྐབས་སུ་ནང་གི་ཁོར་ཡུག་ནང་སླེབས་པའི་སྐབས་སུ་ཕ་མའི་ངོས་ནས་ད་གིན་ནི་ད་གིན་ཁྱེད་ཀྱིས་གསུངས་སོང་དཔེར་ན་ཆ་བཞག་པ་ཡིན་ན་ཕྲུ་གུ་ལ་ཨ་ནི་མི་དབུལ་ཕོངས་ལ་སྦྱིན་པ་གཏང་དགོས་རེད། ཐེངས་བརྒྱ་ལབ་པ་ལས་ཐེངས་གཅིག་དབུལ་ཕོངས་སོ་སོས་ཀྱི་མདུན་ལ་སླེབས་པའི་སྐབས་སུ་སྦྱིན་པ་བཏང་བ་ཡིན་ན་ད་ག་རང་གིས་ཨ་ནི་མིག་དཔེ་བཟང་པོ་སྟོན་བྱས་ཨོ་སྦྱིན་པ་གཏང་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་ཤག་དབུལ་ཕོངས་ཉམས་ཐག་ལ་ཅིག་བྱམས་དང་བརྩེ་བའི་ངོས་ནས་གཅེས་སྐྱོང་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ཤག་ཟེར་ལབ་ནས་ངོ་ཐོག་བརྡ་ལན་གཏང་གི་ཡོད་རེད་བྱས་ཙང། ད་དབུལ་ཕོངས་ཉམ་ཐག་ཞིག་སོ་སོའི་མདུན་ལ་སླེབས་བྱས་ཨ་ནི་ཕར་རྒྱུགས་ཟེར་ཨ་ནི་བཀའ་བཀྱོན་བཏང་བ་ཡིན་ན། ཨ་ནི་སློབ་གསོ་ད་ག་ཚོད་མང་པོ་ག་ཚོད་རྒྱབ་པ་ཡིན་ན་ཨོ་ད་པཱ་ལགས་ཀྱིས་བྱེད་སྟངས་དེ་འདྲ་འདྲ་བ་བྱེད་ཀྱི་འདུག་བསམ་བསམ་གྱིས་ཕྲུ་གུ་ཚོ་བ་རང་བཞིན་གྱིས་ལེན་ཡོང་གི་པཱ། དེ་འདྲ་སོང་ཙང་རེད། ད་གང་ཅི་དེབ་ཀློག་ལབ་ཀྱི་ཡོད་ན་རེད་བརྙན་འཕྲིན་བརྙན་འཕྲིན་རྒྱུན་རིང་པོ་ལྟ་ཡ་ཡོད་མ་རེད་ལབ་ཀྱི་ཡོད་ན་རེད་གང་ཅི་ཁ་པར་རྒྱུན་རིང་པོ་ལྟ་ཡ་ཡོད་མ་རེད་ནི་སློབ་གསོ་ག་ཚོད་མང་པོ་ག་ཚོད་རྒྱབ་པ་ཡིན་ན། ཕ་མས་ཀྱིས་ཀུན་སྤྱོད་ཀྱི་ཐོག་ནས་མིག་དཔེ་སྟོན་མ་ཐུབ་པ་ཡིན་ན།

ལགས་ལགས་སེ་ཨ་ནི་ད་ད་རེས་འདི་གར་མཚམས་འཇོག་ཞུ་གི་ཡིན་ཨ་ནི་གོང་དུ་བཀའ་མོལ་ཞུ་ས་དེ་ནི་ཨ་ནི་བཙན་བྱོལ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་ཚན་པའི་དྲུང་འཕར་རྒན་བསྟན་འཛིན་རྡོ་རྗེ་ལགས་རེད། རྒན་ལགས་ང་ཚོའི་འཕེལ་རྒྱས་གླེང་མོལ Podcast གི་ལས་རིམ་འདིའི་ཐོག་ཕེབས་པར་བཀའ་དྲིན་ཆེ།